ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་བཞི། གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བྱས་ནས་ཉན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་གྱི་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཡང་བསྐྱར་སྤེལ་བཞིན་ཡོད་འདུག་དེ་ཡང་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་གི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་གྱི་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་གཅིག་གི་ཉིན་རྒྱ་གར་ལྷོ་ཕྱོགས་བྷེ་ལ་ཀོ་པི་ལུགས་བསམ་བོད་མི་ཡི་གཞིས་གྲོང་དང་པོ་ནས་འགོ་བཙུགས་ཡོད་འདུག་དེ་ཡང་ཉིན་ཤས་ཀྱི་སྔོན་ལ་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་གྱི་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་སྤེལ་རྒྱུ་ཡི་གསལ་བསྒྲགས་ཤིག་གནང་ཡོད་པ་དེ་ལ་བལྟས་པ་ཡིན་ན། རྒྱ་གར་བྱང་ཕྱོགས་རྡི་ར་ཏུན་གྱི་ནང་ལ་གནས་སྡོད་གུས་པ་འཇམ་དབྱངས་བསྟན་འཛིན་གྱིས་སླར་ཡང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེལ་ཀོབ་ནས། རྒྱ་གར་བྱང་ཕྱོགས་ཨུ་ཏར་ཁན་མངའ་སྡེ་ཡི་ནང་གི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ཀྱི་བར། རྒྱང་ཐག་ཀི་ལོ་མི་ཊར་སུམ་སྟོང་ལྷག་ཙམ་གྱི་བར་ལ་ང་ཚོ་བོད་མ་བརྗེད་ཅེས་པའི་གི་འབོད་ཚིག་གི་འོག་ནས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་ཕྱི་ཟླ་བཅུ་གཉིས་པ་གི་ཚེས་གཅིག་གི་ཉིན་སྦེལ་ཀོབ་བོད་མི་ཡི་གཞིས་ཆགས་ནས་ལས་འགུལ་སྤེལ་འཆར་ཡོད་ཅེས་དང་བོད་དོན་གྱི་ཆེད་དུ་ཞི་བའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཡང་བསྐྱར་སྤེལ་དགོས་པའི་གི་དམིགས་ཡུལ་ནི། དང་པོ། གནས་ཡུལ་རྒྱ་གར་ཡུལ་མི་ཡི་ཁྲོད་ལ་བོད་དོན་དྲིལ་བསྒྲགས་གནང་རྒྱུ་དང། གཉིས་པ། བོད་མི་ཡི་སྤྱི་ཚོགས་ཀྱི་ནང་ལ་བོད་སྤྱི་པའི་རྩ་དོན་འཐབ་རྩོད་ལ་གལ་འགངས་ཆེ་བ་བརྩི་དགོས་པའི་གི་དྲན་སྐུལ་ཞུ་རྒྱུ། གསུམ་པ། ལོ་རྗེས་མ་ཡི་ནང་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་དང་སྤྱི་འཐུས་སོགས་གང་ཅི་ཡི་ཐད་ནས་ལས་དོན་ཚགས་ཚུད་ཡོང་བའི་གི་སྨོན་འདུན་ཞུ་རྒྱུ། བཞི་པ། བོད་པའི་གཞོན་སྐྱེས་རྣམས་ལ་མ་འོངས་པར་བོད་དོན་ལས་འགུལ་སྤེལ་རྒྱུ་ཡི་ཐད་ལ་སྐུལ་མ་དང་སེམས་ཤུགས་སྤར་རྒྱུ་སོགས་ཀྱི་ཆེད་དུ་ཡིན་སྐོར་སོགས་གསལ་བསྒྲགས་ནང་བཀོད་ཡོད་པ་རེད་འདུག། བོད་དོན་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ནི་ཁོང་གི་ཕ་དམ་པ་ཡིས་ཐུགས་རེ་གནང་བ་ལྟར་བོད་སྤྱི་པའི་རྩ་དོན་ལ་ལྷག་བསམ་གཡོ་བ་མེད་པའི་ཐོག་ནས་འཐབ་རྩོད་བྱེད་མཁན་ཞིག་ཡིན་པ་རེད། འདས་ལོ་ཕྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཀྱི་ཉིན་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་གྱི་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བ་དེ་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་གཅིག་གི་ཉིན་ལ་གནས་མཆོག་རྡོ་རྗེ་གདན་ལ་མཇུག་སྒྲིལ་ཡོད་པ་རེད།

བོད་ནང་གི་ད་ལྟ་ཡི་ཛ་དྲག་གི་གནས་སྟངས་དང་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་སོགས་ཀྱི་སྐོར་ངོ་སྤྲོད་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུགས་ཀྱི་སྙན་ཞུ་དང་བོད་དོན་སྐོར་གྱི་འགྲེམས་ཤོག་བཅས་པ་ཕུལ་ཡོད་པའི་གནས་ཚུལ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་འཁོད་ཡོད་པ་རེད། མར་ཀོ་རུ་པིའོ་མཆོག་གིས་དབུས་པའི་གི་གྲོས་ཚོགས་གོང་མ་ཡི་འཐུས་མི་ལྔ་གིས་ཨ་རི་ཡི་ནང་ལ་ཡང་རྒྱ་ནག་ནས་མཆེད་དེ་ཤུགས་ཆེར་འགྲོ་བཞིན་ཡོད་པའི་གི་ལོ་ཆུང་བྱིས་པ་ཚོར་གློ་ཚད་ཀྱི་ནད་གཞི་ཕོག་པའི་གི་རྗེས་སུ་རྒྱ་ནག་དང་ཨ་མི་རི་ཀ་གཉིས་ཀྱི་བར་ལ་འགྲུལ་བཞུད་བྱ་རྒྱུ་བཀག་སྡོམ་བྱེད་དགོས་སྐོར་ཨ་རིའི་སྲིད་འཛིན་ཇོ་སྦེ་དེན་མཆོག་ལ་འབོད་སྐུལ་གྱི་ཕྱག་ཡིག་ཞིག་འབུལ་ཡོད་འདུག།

བདུན་ཕྲག་སྔོན་མ་ཡི་ནང་ལ་དེ་ནི་རྒྱལ་སྤྱི་ཡི་གནད་དོན་ཞིག་ཏུ་གྱུར་ཡོད་པ་དང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ཀྱང་ནད་རྟགས་རྩད་གཅོད་མ་ཐུབ་པའི་གློ་ཚད་དེ་ཕོག་པའི་གི་ལོ་ཆུང་བྱིས་པ་མང་པོ་ཡོད་པར་རྟོག་ཞིབ་བྱས་ནས་ཤེས་རྟོགས་བྱུང་ཡོད་འདུག་པ་དང། ཨ་རིའི་དཔོན་རིགས་ཤིག་གིས་རྒྱ་ནག་ནང་གི་ལོ་ཆུང་བྱིས་པ་ཚོ་ཡི་ཁྲོད་དུ་གློ་ཚད་ནད་ཀྱིས་ཕོག་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་དེར་རྟོག་ཞིབ་ནན་པོ་གནང་བཞིན་ཡོད་པ་གསུངས་ཡོད་པ་རེད་འདུག་འོན་ཀྱང་ཨ་རི་ཡི་རྒྱལ་ས་ཝ་ཤིང་ཀྲོན་གྱི་ནང་ལ་ཡོད་པའི་གི་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་གིས་ཕྱག་ཡིག་དེ་ཡི་ནང་ལ་ཀུན་སློང་ངན་པ་ཡི་ཐོག་ནས་རྫུན་སྒྲིག་བྱས་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་པ་མ་ཟད། རྒྱ་ནག་གིས་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ལུགས་ཡང་ཨ་ལན་བསློགས་ཡོད་པ་རེད་འདུག།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། དེ་རིང་གི་དམིགས་བསལ་གསར་འགྱུར་ཞིག་གི་ནང་སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་གི་གོ་སྒྲིག་གི་འོག་ཟླ་བ་འདིའི་ཚེས་གཉིས་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞི་རུ་བགོས་ནས་བོད་ཡིག་ཡིག་གཟུགས་རྩེ་ཕྲའི་འགྲན་བསྡུར་ཞིག་སྒང་ཏོག་ཆོལ་ཁ་གསུམ་ཚོགས་ཁང་ནང་ཚོགས་ཡོད་པ་རེད། དེ་ཡང་སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་ཡི་ཚོགས་གཙོ་བཀྲ་ཤིས་བསྟན་འཛིན་ལགས་ཀྱིས་ད་རེས་ཀྱི་འགྲན་བསྡུར་དེ་ཡི་དམིགས་ཡུལ་སྐོར་འགྲེལ་བརྗོད་གནང་དོན་ལ།
ཡིག་གཟུགས་དེ་གལ་ཆེན་པོ་ཞེ་བོ་ཞིག་རེད་འདུག་ང་ཚོས་ཡིག་གཟུགས་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་སྔོན་མ་ད་ལྟ་ང་ཚོས་ད་མེས་པོ་རྣམས་ཀྱིས་མཁས་དབང་དམ་པ་རྣམས་ཀྱིས་སྐུ་ངལ་ཞེ་བོ་ཞིག་བསྐྱོན་ནས་དེ་ཡིག་གཟུགས་དེ་ཕར་མ་ཉམས་པའི་ཆེད་དུ་དེའི་བསྟན་བཅོས་རང་བརྩམས་ནས་ཡོད་རེད་དཔེར་ཆ་བཞག་ན་ད་མང་པོ་གིས་མཁྱེན་གི་རེད

ཡང་ཧོང་ཀོང་གི་གསར་འགོད་པ་ཞིག་གསར་འགོད་ཀྱི་ཆེད་དུ་པེ་ཅིང་གི་ནང་ལ་བསྐྱོད་པའི་གི་རྗེས་སུ་འབྲེལ་བ་བྱེད་མི་ཐུབ་པར་གྱུར་ཡོད་སྟབས་རྒྱ་ནག་གཞུང་གིས་དོ་དམ་བཀག་ཉར་གྱི་འོག་ལ་ཡོད་པ་ལ་དོགས་པ་བྱེད་བཞིན་ཡོད་པ་རེད་འདུག་དེ་ཡང་རྒྱ་སྐད་ཀྱི་ནང་དུ་ནན་ཧྭ་ཙའོ་པའོ་ཞེས་པའམ་རྒྱ་ནག་ལྷོ་ཕྱོགས་ཕོ་ཉ་ཞེས་པའི་གི་གསར་ལས་ཁང་གི་གསར་འགོད་པ་ཁྲིན་མེ་ནིང

དུས་རབས་ཀྱི་འཕེལ་འགྱུར་ཁྲོད་བོད་པའི་ཆོས་དང་རིག་གཞུང་གི་གནས་བབ་ཉག་ཕྲ་བའི་སྐབས་འདིར། སྲོལ་རྒྱུན་གྱི་དུས་ཆེན་ཁག་དང་དེ་བཞིན་ལྷག་དཀར་སོགས་ཀྱི་སྐབས་སུ། མི་རབས་རྒན་པའི་སྣེ་ཁྲིད་འོག་མི་རབས་གསར་པ་ཚོ་ལ་བོད་པའི་ཆོས་དང་རིག་གཞུང་ངོ་སྤྲོད་དང་བརྒྱུད་སྤྲོད་བྱས་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་གསུང་གི་འདུག། འདི་ཚོ་ང་ཚོའི་མི་རྒན་པ་ཚོ་གིས་སྣེ་ཁྲིད་བྱས་འདི་འདྲ་ཞིག་བྱས་ཐུབ་པ་ཡིན་པ་ཡིན་ན། ད་ལྟ་འཚར་ལོངས་བྱེད་བཞིན་པའི་ཨ་ནི་ཕྲུ་གུ་ཚོར་ཡིན་པ་ཡིན་ན་ཡང། ང་ཚོ་བོད་པ་ཟེར་དེ་ལ་རིག་གཞུང།

ཉིན་མོ་འདི་ད་དུང་ཡང་ད་ལྟའི་བོད་པ་སྤྱི་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་བབ་ལ་ལྟོས་ཏེ་ལས་གཞི་གཞན་དང་གཞན་སྤེལ་ཐུབ་ན་དེ་ལས་ཀྱང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུངས་སོང།
ད་ནམ་རྒྱུན་ང་ཚོའི་གི་བོད་པའི་གི་གཏམ་དཔེ་ལ། མི་སུམ་ཅུ་ལ་བསམ་པ་སུམ་ཅུ་མཛོ་ཕོ་སུམ་ཅུ་ལ་རྭ་ཅོ་དྲུག་ཅུ་ཟེར་ལབ་པ་ནང་བཞིན་གི། མི་སོ་སོ་གི་བསམ་བློ་གཏོང་སྟངས་མ་འདྲ་བ་མ་འདྲ་བ་ཡོང་ཆོག་གི་རེད་བ། ད་ངས་གིས་འདི་མཐའ་གཅིག་ཏུ་འགྲིག་པ་རེད།

ཅེས་གལ་ཆེན་པོ་ཞིག་བརྩི་ཐུབ་ཀྱི་དུས་ཚོད་ཅིག་ཡིན་དུས་ཙམ་པ་འདིའི་ཉིན་མོ་ལ་རྒན་པ་ཚོ་གིས་སྣེ་ཁྲིད་པའི་ཐོག་ནས། ཨ་ནི་ཡེ་ཅིག་ཨ་ནི་ཆོལ་ཁ་གི་ཅིག་ཞལ་མགོ་དུང་འཐེན་འཁྱེར་ཀྱི་ཏི་སོག་ནོར་ཞིག་ཁི་དེ་འདུག་བ། འདི་ཅིག་ང་ཚོ་གིས་རྦད་དེ་ཅིག་རྩ་མེད་བཏང་ཡག་གི་ཆེད་དུ་སྣེ་ཁྲིད་བྱས། ད་ནས་བཟུང་སྟེ་ཆོལ་ཁ་གསུམ་གཅིག་སྒྲིལ་ཡིན། ཨ་ང་ཚོ་ཕན་ཚུན་ནང་ལོག་ལ་ཅིག་འགྲན་རྩོད་བཟོ་འདྲ་བོ་དང་ཅིག་འདི་འདྲའི་གི་རྩོད་གླེང་བཟོ་འདྲ་བོ་ཞིག་མེད་ཟེར་བྱས་དེ་འདྲའི་གི་ཅིག་ལས་ཆོད་ཅིག་སྤེལ་བ་ཡིན་པ་ཡིན་ན། འདི་ནི་ང་ཚོས་ཆོལ་ཁ་གསུམ་གི་ཅིག་ཆོལ་ཁ་གི་འཐེན་འཁྱེར་འདྲ་བ་ཞིག་དང་ཆོས་ལུགས་ཀྱི་འཐེན་འཁྱེར་མེད་པ་བྱས་ནས་དངོས་གནས་ཀྱི་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་ཞིག་ཡོང་གི་རེད་བསམ་འདུག་དེ་འདྲའི་གི་གཞི་བཞག་པའི་ཐོག་ནས་ང་ཚོ་གི་སྐད་ཡིག་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་ཞེས་རིམ་པས་ང་ཚོ་ཅིག་གོམ་པ་མདུན་ལ་ཅིག་སྤོ་བ་ཡིན་པ་ཡིན་ན་ད་ལྟ་ང་ཚོས་གི་ལྷག་དཀར་སྲུང་བརྩི་བྱེད་བསྡད་པའི་གི་དེའི་ལས་འགུལ་བཟོ་འདྲ་བ་དེ་ཤུགས་རྐྱེན་དང་ནུས་པ་ཅིག་སྔར་ལས་ཆེ་བ་འདྲ་བ་ཞིག་ཡོང་གི་རེད་བསམ་གི་འདུག། ལྷག་དཀར་གྱི་ཉིན་མོ་འདི་བཞིན་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་སའི་སྡིངས་ཆ་གལ་ཆེན་ཞིག་ཡོང་བ་ལ་བོད་པ་མི་རེ་ངོ་རེས་སྡེ་པ་དང་ལུང་ཚན་ལས་མི་རིགས་དང་རྒྱལ་ཁབ་གལ་ཆེ་བ་ཡིན་པ་ཤེས་པའི་ཐོག། སོ་སོ་རང་ཉིད་ལ་འཁྲི་བའི་འགན་འཁྲི་དེ་རྒྱབ་ཏུ་མ་དོར་བར་དུས་ཐོག་ཏུ་སྒྲུབ་དགོས་བསམ་པའི་ཀུན་སློང་དང་བཅས་ལྷག་དཀར་སྲུང་བརྩི་ཞུས་པ་ཡིན་ན་ད་གཟོད་གཞི་ནས་སྡིངས་ཆ་འདི་རྩ་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་ཆགས་ཐུབ་ངེས་རེད་ཅེས་གསུངས་སོང། བོད་ཀྱི་ལྷག་དཀར་སྲུང་བརྩི་ཡིན་ཟེར་བྱས་སྡིངས་ཆ་བསྐྲུན་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ལྷག་དཀར་སྲུང་བརྩི་བྱེད་མཁན་མི་སོ་སོ་གིས་ད་ཅིག་ཀུན་སློང་ཟེར་གི་མ་རེད་པས་ད་དུང་ཡང་ཆོད་སེམས་ལ་ངས་ཏན་ཏན་རག་ལས་ཀྱི་རེད་བསམ་འདུག་ད་ང་ཚོའི་གི་ལྷག་དཀར་ཟེར་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ད་དངོས་གཞི་གི་རྩ་དོན་འཐབ་རྩོད་ཀྱི་ཅིག་དྲན་གསོ་གཏོང་གི་ཉིན་མོ་ཞིག་ཡིན་བསམ་པའི་བསམ་བློ་ཡོད་པའི་ཐོག་ནས་ང་ཚོའི་གི་ཅིག།

ཁོང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དྭང་བླངས་ཀྱི་སྒོ་ནས་བོད་སྤྱི་པའི་ལས་དབང་ལ་བསམ་བློ་བཏང་སྟེ་ལྷག་དཀར་སྲུང་བརྩི་ཞུ་རྒྱུས་མཚོན་པའི་ལས་འགུལ་སྤེལ་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞེས་དང། ཁོང་གི་རེ་བ་ལ་ལྷག་དཀར་གྱི་དུས་ཚོད་རྩ་ཆེན་པོ་འདི་ལ་བོད་པ་ཚང་མས་སྤྱི་ཚོགས་འཆམ་མཐུན་སོགས་དུས་ཚོད་དང་འཚམ་ཞིང་སྤྱི་ཚོགས་ལ་ཁ་ཚ་དགོས་གཏུགས་ཀྱི་ཕན་ཐོགས་ཡོད་པའི་ལས་གཞིའི་ཐོག་ནས་གོམ་པ་རིམ་སྤོས་བྱེད་ཐུབ་ན་ནུས་པ་ཆེ་ཞིང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུང་གི་འདུག། ང་རང་གི་བསམ་ཚུལ་ཞུ་བ་ཡིན་པ་ཡིན་ན་དེང་སང་ང་ཚོ་གི་ལྷག་དཀར་སྲུང་བརྩི་བྱེད་སྟངས་དེ་ངས་མཐའ་གཅིག་ཏུ་འགྲིག་ཡོད་རེད་འགྲིག་ཡོད་མ་རེད་ཞུ་ཐུབ་ཀྱི་ཡོད་མ་རེད། འདི་ནས་ཅིག་གོ་སྐབས་འདི་བཟུང་བྱས་ལྷག་དཀར་སྲུང་བརྩི་བྱེད་སྟངས་ཐད་ལ་ཅིག་ལས་འགུལ་འདྲ་འདྲ་མིན་སྣ་ཚོགས་ཞིག་སྤེལ་བསྡད་མཁན་ཡོད་རེད་བྱས་ཙང་ངས་ཀྱི་གོ་སྐབས་འདི་བཟུང་བྱས་འདི་འདྲའི་གི་འགན་ཁུར་བྱས་སྣེ་ཁྲིད་གནང་མཁན་ཚང་མ་ལ་ལ་དང་པོ་ངས་ཀྱི་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། དེ་སྙམ་དུ་ད་ང་རང་གིས་བསམ་ཚུལ་འདྲ་པོ་ཞིག་ཞུས་པ་ཡིན་པ་ཡིན་ན། གོང་ལ་ཞུ་བ་ནང་བཞིན་ང་ཚོའི་སྤྱི་ཚོགས་དེ་ད་ལྟ་འཁྲུག་ཆ་དོད་པོ་ཞེ་པོ་ཞིག་ཆགས་བསྡད་ཡོད་རེད། འདིའི་གི་འཁྲུག་ཆ་དང་ནང་ལོག་ཕན་ཚུན་ལ་འགལ་ཟླ་མེད་པའི་མ་ཡོང་བའི་གི་ཅིག་ང་ཚོས་གོམ་པ་དང་པོ་རྒྱག་དགོས་ཡས་དེ། ཆོལ་ཁ་དང་ཆོས་ལུགས་གི་ཕན་ཚུན་གི་འཐེན་འཁྱེར་དང་གཅིག་ལ་གཅིག་གི་ཅིག་སྡང་སེམས་བཟོ་དེ་དེའི་རྦད་དེ་རྩ་མེད་བཟོ་བྱས་ང་ཚོའི་ནང་ལོག་ལ་ཅིག། མི་རིགས་གཅིག་ཡིན། ཨ་ནི་བོད་རིགས་སྤུན་ཟླ་གི་འདུ་ཤེས་དེ་གཅིག་སྲ་བརྟན་དུ་གཅིག་སྟོབས་ཤུགས་ཆེར་བཏང་པ་ཡིན་པ་ཡིན་ན། དེའི་རྗེས་ལ་ནི་ང་ཚོ་གི་སྐད་ཡིག་དང་དེ་ནང་བཞིན་གི་རིག་གཞུང་དང། ཨ་ནི་ད་ང་ཚོ་གི་ལས་བྱ་ད་འདི་ཚོ་རིམ་པས་ཀྱི་རྒྱུན་འཛིན་དང་ལག་བསྟར་དེ་འདྲས་བྱས་པ་ཡིན་པ་ཡིན་ན། ད་དོན་ངོ་མའི་གི་ལྷག་དཀར་སྲུང་བརྩི་བྱས་ཏེ་ཏན་ཏན་གྱི་ཆགས་ཀྱི་རེད་བསམ་གྱི་འདུག་འདི་ཡང་ཅིག་ད་ལྟ་སྤྱི་ཚོགས་ནང་ལོག་ཅིག་འགན་ཡིན་མཁན་མི་རབས་རྒན་པ་ཚོས་ཀྱིས་འགངས་ཀྱིས།

ཆེས་མཐོ་ཡི་དཔོན་རིགས་ཁག་ནང་ལ་བུད་མེད་མང་པོ་ཞིག་ཡོད་པ་རེད། དེ་ནང་བཞིན་གྱི་བུད་མེད་ཀྱི་ཐོབ་ཐང་རྩོད་མཁན་དེ་ཡང་མང་པོ་ཞིག་ཡོད་པ་རེད། ད་རིང་བུད་མེད་ཀྱི་ཐོབ་ཐང་རྩོད་པ་ལས་བུད་མེད་ཀྱི་ལས་འགན་དེ་རྩོད་དགོས་པ་དེ་གལ་ཆེན་པོ་རེད་ཅེས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གནས་ཁང་གི་དགེ་རྒན་ཆེན་མོ་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་གནང་བ་དེ་རྣམ་པ་ཚོ་ལ་འབུལ་གི་ཡིན། དེ་ཡང་ད་ལྟ་གི་སྤྱི་ཚོགས་ནང་ལ་བུད་མེད་ཀྱི་ཐོབ་ཐང་རྩོད་མཁན་དེ་མང་དག་ཅིག་ཡོད་བཞིན་པ་རེད། ཡིན་ན་ཡང་བུད་མེད་ཀྱི་ཐོབ་ཐང་རྩོད་པ་ལས་བུད་མེད་ཀྱི་ལས་འགན་རྩོད་རྒྱུ་དེ་གལ་ཆེན་པོ་རེད་ཅེས་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
བྱས་ཙང་རྒས་པའི་བུད་མེད་ཀྱིས་པ་དབང་བོ་དེ་སོགས་ཀྱི་ཆེད་དུ། ག་དུས་ཡིན་ན་ཡང་འདུ་ཤེས་ངེས་ཤེས་བྱེད་དགོས་ཡ་དེ་སུ་རྟེན་འབྲེལ་གྱི་ཐོག་ནས་བཤད་ན་འདྲ་ལས་འབྲེལ་གྱི་ཐོག་ནས་བཤད་ན་འདྲ་མི་རིགས་ཀྱི་ཐོག་ནས་བཤད་ན་འདྲ་གང་ཅིའི་ཐོག་ནས་ང་ཚོས་ག་དུས་ཡིན་ན་དེ་དྲན་གསོ་གཏོང་དགོས་ཡ་དེ་ལས་རྒྱུ་འབྲས་དང་མཐུན་པ་ཅིག་རེད་དེ། ག་དུས་ཡིན་ན་སོ་སོ་ཡི་སེམས་ལ་རྩ་འཛིན་བྱེད་དགོས་རེད་དེ་མི་རིགས་གཅིག་གི་རྩ་དེ་གལ་ཆེན་པོ་ཅིག་རེད་ཟེར་ཡ་དེ་ཡང་དྲན་གསོ་གཏོང་དགོས་ཡ་ཅིག་རེད་བསམ་ཞིང་དེ་གཏན་ཚིགས་གསུམ་པ་དེ་ཡིན། རྣམ་པ་ཚོ་གི། དང་འདུ་ཤེས་དེ་གང་ཡིན་པ་དེ་སྤྱི་ཚོགས་ཀྱི་ནང་ལོག་ནས་བུད་མེད་ཟུར་དུ་ཕྱིར་འཐེན་བྱེད་བྱས་ནས་བུད་མེད་ཀྱིས་ད་ལྟ་བཤད་དེ་དེ་གས་དེ་འདམ་རྒྱག་ནས་བཤད་ན། བུད་མེད་ཀྱིས་ཐོབ་ཐང་རྩོད་ཡག་དེ་གལ་ཆེ་བ་རེད་བསམ་པ་ཚོར་གི་མེད་བུད་མེད་ཀྱིས་ལས་འགན་རྩོད་ཡག་དེ་གལ་ཆེ་བ་རེད་བསམ་པ་ཚོར་གི་ཡོད། ལས་འགན་རྩོད་པ་དེ་རང་བཞིན་གི་ཐོབ་ཐང་གི་དེའི་ནང་འགྲོ་ཚར་རེད་དྲན་གི་ཡོད། དེ་ཚ་བུད་མེད་ཀྱི་ལས་འགན་ག་རེ་ཡོད་རེད་དེ་བུད་མེད་ག་འདྲ་བྱས་ནས་བསྒྲུབ་དགོས་རེད་དེ་བཙལ་ན་ཐོབ་ཐང་ཟེར་ན་ལས་འགན་རེད་ལས་འགན་ཟེར་ན་ཐོབ་ཐང་རེད་དེ་ལས་གཞན་པའི་གི་ཁེ་སོ་བཙལ་རྒྱག་མི་སྲིད་གི་ཡོག་མ་རེད་བསམ་པ་དེ་ག་དུས་ཡིན་ན་མི་ལ་འགྲེལ་བཤད་རྒྱག་པའི་སྐབས་ཡིན་ན་རེད་སོ་སོའི་བསམ་བློ་གཏོང་ཕྱོགས་གི་ཐོག་ནས་དེ་ངེས་པར་དུ་མགོ་འཚོས་དགོས་རེད་ངོས་འཛིན་གནང་ཤེས་དགོས་རེད་བསམ་པ་དེ་དྲན་གི་ཡོད། འཛམ་གླིང་ཞི་བདེ་བསྐྲུན་དགོས་ན་རེད། འཛམ་གླིང་ལྷིང་འཇགས་བཟོ་དགོས་ན་རེད། འཛམ་གླིང་ནང་ལ་བདེ་སྐྱིད་བསྐྲུན་དགོས་ན་རེད། རྩ་བའི་ཐུག་ས་དེ་བྱམས་བརྩེ་ཡིན་པའི་སྐོར། ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་ཆེན་མོ། མཁས་དབང་བེ་རི་འཇིགས་མེད་མཆོག་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཨ་ནེ། འཇིག་རྟེན་འདི་ལ་ཞི་བདེ་སྐྲུན་ཡག་དང་ལྷིང་འཇགས་སྐྲུན་ཡག་གི་རྨང་གཞི་ཡོད་ན་མེད་ན་དེ་སུ་ལ་རག་ལས་ཡོད་རེད་ཟེར་ན་བྱམས་བརྩེ་ཁོ་ན་ལ་རག་ལས་འདུག། བྱས་ན་བྱམས་བརྩེ་ཟེར་མཁན་དེ་གར་ཡོད་རེད་ས་དང་རྡོ་ལ་ཡོད་མ་རེད་གནམ་དང་ས་ལ་ཡོད་མ་རེད་བྱམས་བརྩེ་ཟེར་མཁན་དེ་ཨ་ནི་སྲོག་ཆགས་ཁོ་ནར་བྱས་ན་སྲོག་ཆགས་སུ་གི་རྒྱུད་ལ་ཡོད་རེད་ཟེར་ན་བྱམས་བརྩེ་ཟེར་ཡ་དེ་ལྟ་གྲུབ་ནང་ནས་བཤད་ཞོར་ཡ་གི་བྱམས་བརྩེ་དེ་གཅིག་བྱས་གཞུང་ལུགས་ནང་ནས་བཤད་ཞོར་ཡ་གི་བྱམས་བརྩེ་དེ་གཉིས་བྱས་ཁྲིམས་ལུགས་ནང་ནས་སླེབས་པའི་བྱམས་བརྩེ་དེ་གསུམ་བྱས་གནས་ལུགས་ཀྱི་ཐོག་ནས་བཤད་པའི་བྱམས་བརྩེ་བཞི་ཡོད་རེད་དྲན་གྱི་ཡོད་དེའི་ནང་ལོགས་ནས་བྱམས་བརྩེ་ངོ་མ་དེ་ག་རེ་རེད་ཟེར་ན་གནས་ལུགས་ནང་ནས་བཤད་ཞོར་ཡ་གི་བྱམས་བརྩེ་དེ་རེད་དེ་གནམ་དེའི་འོག་ལ། བུད་མེད་ཀྱི་རྒྱུད་ལ་མ་གཏོགས་ཕོ་སྐྱེས་ཀྱི་རྒྱུད་ལ་དེ་ཡོག་མ་རེད། དེ་ཡང་ངོ་སྤྲོད་བཟོ་ན་དེ་གནད་འགག་ཆེན་པོ་རེད་དྲན་གི་ཡོད། འཇིག་རྟེན་འདིའི་ཐོག་ལ་ལྟ་གྲུབ་ཀྱི་བྱམས་བརྩེ་ཟེར་མཁན་ཅིག་ཡོད་དེ་སུ་ལ་ཡོག་རེད་སངས་རྒྱས་བཅོམ་ལྡན་འདས་ལ་ཡོག་རེད། ལྟ་གྲུབ་ཀྱི་བྱམས་བརྩེ་ཟེར་མཁན་དེ་སེམས་ཅན་ཐམས་ཅད་དུས་ངེས་ཀྱི་ཐོག་ལ་སྤྲོ་པོ་བྱུང་ན་དགའ་བ་ལ་སྡུག་པོ་མ་བྱུང་ན་སྐྱིད་པ་ལ་བསམ་པའི་བསམ་རིག་གི་ལྟ་སྟངས་དེ་རེད་བསམ་རིག་ལྟ་སྟངས་དེ་ལ་ལྟ་གྲུབ་ཀྱི་བྱམས་བརྩེ་རེད་བསམ་རིག་ལྟ་སྟངས་ཙག་རེད་མ་གཏོགས་སེམས་ཅན་ཐམས་ཅད་བདེ་བ་བཟོ་ཡག་དེ་བཟོ་ཕོད་ཡག་བྱེད་དུ་སྡུག་བསྔལ་དེ་དྲག་ཡག།

ཨ་ནེ་བྱམས་བརྩེ་གི་གོ་དོན་དེ་ག་རེ་རེད་དབྱེ་བ་ག་ཚད་ཡོད་རེད་མདོག་ནི་གང་འདྲ་ཞིག་ཡོད་རེད་སྟེ་སྤྱི་ནི་གང་འདྲ་ཞིག་ཡོད་རེད་བྱམས་བརྩེ་གི་ཐོག་ལ་ཤེས་མཚམས་མི་འདྲ་བ་གང་འདྲ་ཡོད་རེད་དེ་གའི་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་འགྲེལ་བཤད་རྒྱག་བྱས་ན་ཆུ་བཅུ་བཅུ་རྒྱག་ཐུབ་རེད་དེའི་བྱམས་བརྩེ་དེ་ལ་གཞུང་ལུགས་ཀྱི་བྱམས་བརྩེ་ཟེར་རེད་གསུམ་པ་དེ་ཁྲིམས་ལུགས་ཀྱི་བྱམས་བརྩེ་རེད་ཁྲིམས་ལུགས་ཀྱི་བྱམས་བརྩེ་ཟེར་མཁན་དེ་རྒྱལ་ཁབ་གི་རྩ་ཁྲིམས་ནང་ལོགས་ལ་དཔོན་པོ་རེད་མཐོ་རིམ་མི་སྣ་རེད་གནད་ཡོད་མི་སྣ་དེ་ཚོ་སྲུང་སྐྱོབ་བྱེད་མཁན་གྱི་དམག་མི་ཡོད་རེད། ཨ་ནེ། ཉེན་རྟོག་པ་ཡོད་རེད་དེ་གས་ཀྱིས་སོ་སོས་སྲུང་སྐྱོབ་བྱེད་དགོས་ས་ཡི་མི་དེ་དེ་ངོ་ཁྱོན་ནས་མཐོང་མ་མྱོང་མཁན་དང་མིང་ཁྱོན་ནས་གོ་མ་མྱོང་མཁན་ཡིན་ན་སྲུང་སྐྱོབ་བྱེད་དགོས་པའི་ཉིན་མོ་དེ་ལ་སོ་སོ་སྲོག་བློས་གཏོང་བྱས་ནས་སྲུང་སྐྱོབ་བྱེད་གི་རེད་ཡིན་ན་ཡང་སྲུང་སྐྱོབ་བྱེད་ཡ་དེ་ལ་ཕལ་ཆེར་དེ་བྱམས་བརྩེ་གང་ཡང་ཡོད་མ་རེད་དེ་ཁོ་ར་ཁྲིམས་ལུགས་རེད་ཁོ་ར་གི་ལས་འགན་རེད་དེ་བྱམས་བརྩེ་དེ་ལ་ཁྲིམས་ལུགས་ཀྱི་བྱམས་བརྩེ་ཟེར་དགོས། དོན་དངོས་ཐོག་ལ་བྱམས་བརྩེ་ཟེར་ན་གནས་ལུགས་ཀྱི་བྱམས་བརྩེ་འདི་རེད། གནས་ལུགས་ཀྱི་བྱམས་བརྩེ་འདི་དྲིན་ཆེན་ཨ་མ་ལ་མ་གཏོགས་ཡོད་མ་རེད་ཅེས་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
དོན་དངོས་ཀྱི་བྱམས་བརྩེ་ངོ་མ་དེ་ག་རེ་རེད་གནས་ལུགས་ཀྱི་བྱམས་བརྩེ་ཞེས་དེ་འཇིག་རྟེན་འདིའི་ཐོག་ལ་ཨ་ནེ། དྲིན་ཆེན་མ་ལ་མ་ཐུག་ཅིང་སྲིད་སྐྱིད་ལ་ཡོད་མ་རེད། ང་ཚོའི་དེ། ཚེ་རིག་པ་ཁྲིད་མི་དགོས་ནས་ང་ཚོའི་ཤེས་དབང་ཕལ་བའི་ཚེ་ལྟ་བཟོ་ན་བཟོ་ཐུབ་ཀྱི་རེད། ཨ་ནེ། མི་མང་པོ་སྙོན་འདོན་རྫོགས་ས། ཨ་ནེ། རྒྱལ་དབང་ཐང་ཆད་ཆེན་པ་དང་དཔོན་ཆེན་ཐང་ཆད་ཆེན་པ་དང་ས་སྐྱ་གོང་མ་རིན་པོ་ཆེ་དང་རྒྱལ་དབང་ཀརྨ་པ་ལགས་གསུངས་པའི་བཤད་པ་དམ་པ་ཆེན་པོ་དང་མཁན་པོ་དང་དགེ་བཤེས་མང་པོ་སྙོན་འདོན་རྫོགས་ས་བཅས་ལ། སྤུ་གུ་གཅིག་ཆུང་དུ་གསར་བ་ཆགས་བཞག་དང།

གཉིས་པ་དེ། ཨ་ནེ་ཆུ་ཁ་ལ་སྡོད་མཁན་གྱི་དགེ་བཤེས་དང་མཁན་པོ་དེ་ཚོ་ལ་སྐད་ཆ་དྲིས་བྱམས་བརྩེ་ཟེར་ཡག་དེ་ག་རེ་རེད་ཟེར་དྲིས་དང་བྱམས་བརྩེ་ཟེར་ཡག་དེ་གཞན་སྡུག་བསྔལ་ལས་སྐྱོབ་ཡག་གི་ཆེད་དེ་རེད་གཞན་བདེ་བ་སྤྲོད་ཡག་གི་ཆེད་དེ་རེད་དེ་ཡིན་པ་དེ་མདོ་ནང་འདི་འདྲ་ཡོད་རེད་དེ་རྒྱུད་ནང་འདི་འདྲ་ཡོད་རེད་ཟེར་ནས་འགྲེལ་བརྗོད་ཐག་ཆོད་དྲི་མ་མཉམ་པ་ཟེར་ཞིག་རེད། ཡིན་ནའི་ཁོ་རང་ཆུ་འབོག་ནས་འགྲོ་གི་མ་རེད་དེ་ལ། ཨ་ནེ་གཞུང་ལུགས་ཀྱི་བྱམས་བརྩེ་ཟེར། ཁྲིམས་ལུགས་བྱམས་བརྩེ་ཟེར་མཁན་དེ་ང་ཚོས་ལུང་པ་གཅིག་ནས་དཔོན་པོ་གཞན་དག་ཅིག་གདན་འདྲེན་ཞུས་རྗེས་ཚོགས་འདུ་བྱེད་ས་ཁང་བཟང་འདྲ་བོ་ཅིག་ལ་ཉེ་ཐོག་དེ་ནས་འཇིགས་སྐུལ་རིང་ལུགས་པ་དང་དྲག་སྤྱོད་པས་དེའི་ཐོག་ལ་མེ་མདའ་འདྲ་བོ་རྒྱག་པ་ཆགས་བྱུང་ན། དམག་མི་དང་ཉེན་རྟོག་པ་དེ་ཚོས་ཐེ་ཚོམ་མེད་པའི་ཐོག་ནས་མི་དེ་མར་བཀག་ནས་སྲུང་སྐྱོབ་བྱས། དེ་མི་དེ་སྲུང་དགོས་ཡ་སྐྱོབ་དགོས་ཡ་ཁོ་ལ་བཀའ་དྲིན་ངོས་ནས་ལས་འབྲེལ་བྱེད་གང་ཡང་ཡོད་མ་རེད། ཨ་ནེ། དམིགས་བསལ་དུ་བྱམས་བརྩེ་ཡང་གང་ཡང་ཡོད་མ་རེད་ཡིན་ན་ཡང་ལྷད་མེད་པའི་ཐོག་ནས་སྲུང་སྐྱོབ་བྱེད་ཡོད་དེ་ག་རེ་ཐོག་ནས་བྱེད་པ་རེད་ཁྲིམས་ལུགས་ཐོག་ནས་བྱེད་པ་རེད་དེ་ཡང་བྱམས་བརྩེ་ངོ་མ་དེ་མ་རེད་དེ་གའི་གང་ག་ད་བྱམས་བརྩེ་ངོ་མ་དེ་སུ་ལ་ཡོད་རེད་ཟེར་ན་མ་རྒན་ལ་ཡོད་རེད་པུ་གུ་ཅིག་ཆུ་ལ་ཟག་འགྲོ་དུས་སྐབས་ལ་ཡིད་གཉིས་ཐེ་ཚོམ་མེད་པར་ཚེ་སྲོག་བློས་གཏོང་བྱེད་ནས་མཆོང་མཁན་དེ་སུ་མཆོང་གི་རེད་ཟེར་ན་མ་རྒན་ཁོ་ན་མཆོང་གི་རེད། དེའི་ཐོག་ནས་བྱས་ཙང་འཇིག་རྟེན་འདི་ཡི་ཐོག་ལ་ལྷད་མེད་པའི་བྱམས་བརྩེ་ངོ་མ་དེ་སུ་གི་རྒྱུད་ལ་ཡོད་པར་མཚོན་ཐུབ་ཀྱི་རེད་ཟེར་ན་མ་རྒན་གྱི་རྒྱུད་ལ་ཡོད་པར་མཚོན་ཐུབ་ཀྱི་རེད། བྱས་ཙང་འཇིག་རྟེན་འདི་ཡི་ཐོག་ལ་བྱམས་བརྩེ་འགྲེལ་བཤད་རྒྱག་མཁན་ཡང་མང་པོ་ཡོད་རེད་བྱམས་བརྩེའི་ཐོག་ལ་ཐུགས་མཉེས་པ་བཟོ་མཁན་ཡང་མང་པོ་ཡོད་རེད། ཨ་ནེ། བྱམས་བརྩེ་ཡོད་མེད་ལ་མ་ལྟོས་པའི་གཞན་ཕན་གྱི་ལག་བསྟར་བྱེད་མཁན་ཡང་མང་པོ་ཡོད་རེད་ཡིན་ན་ཡང་དོན་དངོས་ཀྱི་བྱམས་བརྩེ་ཡོད་ས་དེ་སུ་གི་རྒྱུད་ཡོད་རེད་ཟེར་ན།